དབང་པོ་རྟུལ་པོས་ཆོས་རྒྱ་ཆེན་པོ་བསྟན་པ་ཐོས་པ་ན་དཀའ་བར་འཛིན་པས་སྐྲག་ཅིང་ཡིད་མི་ཆེས་པས་ལོག་པར་ལྟ་བ་དང་ལེགས་པར་བརྡ་སྤྲད་ཀྱང་མི་ཉན་པ་མི་ཉན་པས་ལོག་པར་མངོན་པར་ཞེན་པ་དང་བཞི་དེ་ལས་བསོད་ནམས་མིན་པ་མང་དུ་སྐྱེ་བས་གནོད་པ་དང་དེ་ལས་ངན་སོང་དུ་འགྲོ་བའི་ཉམས་པར་འགྱུར་དུ་དོགས་པ་དང་གང་ཟག་དེ་ལག་ཏུ་སོང་ན་གཞན་སྣོད་མིན་མིན་ལ་འཕེལ་དུ་དོགས་པ་སྟེ་བཞིའོ། དེ་ལ་དང་པོ་ནི། ཀླན་ཀ་འཚོལ་བ་གཞན་ཡང་མཚོན་ལ། གཉིས་པ་ལ་ནི། མ་གུས་པ་ལ་སོགས་རེ་རེས་ཀྱང། མ་གུས་པ་ལ་སོགས་པ་རེ་རེས་ཀྱང། ཆོག་ཅིང་པ། བླ་རེག་གི་ཆོག་ཡིན་པས། ལ་མཆོག་ལ་བླ་རེག་ཆོག་ཅིང། ཆོག་ཅིང་གསུམ་པ་ལ་ཡང་ཆོས་ཐམས་ཅད་ཚང་མི་དགོས་སོ། དེ་ལྟར་ན་ཉེས་བྱས་གཉིས་པ་ནི། མི་བྱ། མི་ཉེས་བྱས་གཉིས་པ་ནི། མི་བྱ་རྒྱུ་བྱས་པའི་ཉེས་པ་དང། གཞན་དྲུག་བྱ་རྒྱུ་མ་བྱས་པའི་ཉེས་པ་ཡིན་ལ། ས་ཉེས་བྱས་གཉིས་པ་ལྟ་བུ། ལུས་དང་དུས་དང་གྲོགས་ལ་ལྟོས་པའི་དབང་གིས། གང་བྱུང་ཉེ་བ་རྣམས་ཟུར་དུ་བཀར་ཏེ་སྡོམ་སེམས་མང་དུ་གཏང་དགོས་པ་ནི་ཐམས་ཅད་དུ་ཤེས་པར་བྱའོ། ཉེས་བྱས་འདི་དགེ་བ་སྡུད་པ་དང་སེམས་ཅན་དོན་བྱེད་ཀྱི་སྦྱིན་པ་ལས་ཉམས་པར་འགྲེལ་པ་གསར་མས་བཤད་དོ། ས་ད་ཚུ་འཁོར་ལས་སྦྱིན་པ་ལས་ཉམས་པའི་ཉེས་བྱས་ཚར་ཡིན། ད་ཚུལ་ཁྲིམས་ཀྱི་མི་མཐུན་ཕྱོགས་ལ་གསུམ། གཞན་གཙོ་བོར་གྱུར་པ་དང་འགལ་བ་རང་གཙོ་བོར་གྱུར་པ་དང་འགལ་བ་གཉིས་ཀ་ཆ་མཉམ་པ་དང་འགལ་བའོ་དང་པོ་ལ་གཉིས་གཞན་གཙོ་བོར་གྱུར་པ་ས། གཞན་བཙོར། གྱུར་པའི་ཚུལ་ཁྲིམས་དང་འགལ་བ་གཞན་གཙོར་གྱུར་པའི་ཚུལ་ཁྲིམས་དང་འགལ་བ་དངོས་དང་སོ་ཐར་གྱི་རང་བཞིན་གྱི་བཅས་པ་ལ་སློབ་པའི་ཁྱད་པར་བསྟན་པའོ་དང་པོ་ལ་གསུམ་ལས་ལྷག་པར་བརྩེ་བའི་ཡུལ། ལྷག་པར་བརྩེ་བའི་ཡུལ་འདོར་བ་ནི། ཚུལ་ཁྲིམས་འཆལ་བ་རྣམས་ཡལ་བར་འདོར།

ཉེས་བྱས་ཕྱེད་སྐྱིལ་ཡིན་ན་ད་ཚུལ་ཁྲིམས་ཡོངས་དང་ཡ་གིའི་ཉེས་ཆད། སྦྱིན་པ་ལ་བརྟེན་པའི་ཉེས་བྱས་གོང་ལ་དེ་བཞིན་ལྔ་བྱུང་སོང་དྲུག་བྱུང་སོང། ལྔ་ལས་མང་གི་བྱུང་སོང། ལྔ་བྱུང། གོང་ལ་འདི་ལ་སྦྱིན་པ་གོ་ར་ལ་ལྡིར་བ། གར་ས་ཟང་ཟིང་གི་སྦྱིན་པ། མི་འཇིགས་པའི་སྦྱིན་པ། ཆོས་ཀྱི་སྦྱིན་པ།

སེམས་གཉིས་ཀྱིས་ཡལ་བར་འདོར་རམ་ཁྱད་དུ་གསོད་ན་ཉོན་མོངས་ཅན། སེམས་ཅན། སེམས་གཞན་གཉིས་ཀྱིས་ཡལ་བར། ཡལ་བར་བོར་བ་དང་བརྗེད་པས་ཁྱད་དུ་གསོད་ན་ཉོན་མོངས་ཅན་མིན་པའོ། དེའི་རྒྱུ་མཚན་ནི། བྱང་སེམས་ནི་མ་རུངས་པ་དང་ཚུལ་ཁྲིམས་འཆལ་བ། སྡུག་བསྔལ་གྱི་རྒྱུ་ལ་གནས་པ་རྣམས་ལ་སྙིང་བརྩེ་ཞིང་སྙིང་བརྩེ་ཞིང་བྱེད་འདོད་པས་གནས་པ་ལྟར་ཚུལ་ཁྲིམས་དང་ལྡན་ཞིང་སྒོ་གསུམ་གྱི་སྤྱོད་པ་ཞི་བ་ལ་ནི་དེ་ལྟ་མིན་པའི་ཕྱིར། དེ་ལ་མ་རུངས་པ་ནི་མཚམས་མེད་བྱེད་པ་སོགས་སོ། ཚུལ་ཁྲིམས་འཆལ་བ་ནི་རྩ་ལྟུང་བྱུང་བའོ། ས་མུ་དྲས་ཞེ་ས་མུ་དྲས་ཞེ་སྡང་ཅན་དང་བསླབ་པ་ལ་གཡེང་བ་ལ་འཆད་དོ། ཚུལ་ཁྲིམས་འཆལ་བ་ཡལ་བར་བོར་ཡང་ལྟུང་བ་མེད་པ་ལ་ཡལ་བར་བོར་ཡང་ལྟུང་བ་མེད་པ་ལ་དགོས་པའི་སྒོ་ནས་ཐབས་དེས་འདུལ་བ་དང་གཞན་མང་པོའི་སེམས་སྲུང་བ་དང། དགེ་འདུན་གྱི་ནང་ཁྲིམས་སྲུང་བ་སྟེ་གསུམ་བྱེད། བཅས་པ་ཐུན་མོང་བ་ལ་མི་སློབ་པ་ནི་བར་རོ། བཅས་པ་ཐུན་མོང་བ་ལ་མི་སློབ་པ་ནི་ཕ་རོལ་དད་ཕྱིར་སློབ་མི་བྱེད་ཅེས་པ་སྟེ། བྱང་སེམས་ཀྱིས་གཞན་གྱི་སེམས་སྲུང་བའི་ཕྱིར། བཅོམ་ལྡན་འདས་ཀྱིས་རྩ་བའི་ལུང་སོ་སོར་ཐར་པ་དང་དེ་རྣམ་འགྲེལ་པའི་དེ་རྣམ་སོ་སོར་ཐར་པ་དང་དེ་རྣམ་པར་འགྲེལ་པའི་རྣམ་འབྱེད་ལ་སོགས་པའི་འདུལ་བར། བསླབ་པ་བཅས་པས་བཅས་པའི་ཁ་ན་མ་ཐོ་བ་རང་བཞིན་ལས་གཞན་པ་རྣམས་ལ་ཉན་ཐོས་རྣམས་དང་འདྲ་བར་སློབ་ཀྱི། དེ་དག་དང་ཐ་དད་པའི་མི་མཐུན་པར་མི་བྱེད་དེ། ཇི་ལྟར་ཉན་ཐོས་རྣམས་ཀྱིས་སྤོང་བ་དེ་ལྟར་བྱང་སེམས་ཀྱིས་ཀྱང་སྤོང་བ་ཡིན་ནོ། གཞན་གྱི་སེམས་བསྲུང་བ་ནི་ཁྱིམ་པ་ལ་སོགས་པ་སྔར་མ་དད་པ་རྣམས་དད་པར་བྱ་བ་དང། སྔ་ས་ནས་དད་པ་རྣམས་དད་པ་ཕྱིར་ཡང་འཕེལ་བར་བྱ་བའི་ཕྱིར་དུ། བཅས་པ། བཅས་པ་ཆང་མི་འཐུང་བ་དང་དུས་མིན་པའི་ཁ་ཟས་སྤོང་བ་སོགས་དང་ས་བརྐོ་བ་དང་མེ་ལ་རེག་པ་སོགས་སོ་དེ་དག་ལ་ཉན་ཐོས་ལྟར་བསླབ་དགོས་པས་མ་བསླབས་ན་སོ་ཐར་དང་འགལ་བའི་ཉེས་པ་འབྱུང་བར་མ་ཟད་བྱང་སེམས་ཀྱི་སྡོམ་པ་དང་འགལ་བའི་ཉེས་བྱས་ཤིག་ཀྱང་འབྱུང་ངོ། དེའི་རྒྱུ་མཚན་ནི་ཉན་ཐོས་རང་གི་དོན་ཙམ་ལྷུར་ལེན་པ་ལ་ཡང་གཞན་གྱི་ཡིད་བསྲུང་བའི་བསླབ་པ་ལ་སློབ་ན་བྱང་སེམས་གཞན་དོན་ལྷུར་ལེན་པ་རྣམས་ལྟ་ཅི་སྨོས་པའི་ཕྱིར་རོ། དེ་ལ་ཡང་མ་དད་ཅིང་མ་གུས་པས་མི་སློབ་ན་ཉོན་མོངས་ཅན་དང། ལེ་ལོ་ལ་སོགས་པས་མི་སློབ་ན་ཉོན་མོངས་ཅན་མིན་པའོ་ཞེས་འགྲེལ་པ་གསར་མས་བཤད་དོ། ཉེས་བྱས་འདི་བྱང་ཆུབ། བྱང་ཆུབ་སེམས་དཔའ་ཁྱིམ་པ་དང་རབ་བྱུང་ཐམས་ཅད་ཀྱི་ཡིན་ནམ་ཞེ་ན་འགྲེལ་པ་གསར་མར་རབ་བྱུང་གི་བྱང་ཆུབ་སེམས་དཔའ་བཤད་པ་ལྟར་གསུངས་ཏེ་འོན་ཀྱང་བྱང་སེམས་ཁྱིམ་པ་ལ་ཡང་སོ་ཐར་དང་ཐུན་མོང་བའི་བཅས་རྐྱང་མང་པོ་སྣང། ཐུན་མོང་མ་ཡིན་པ་ལ་སློབ་པ་ནི་སེམས་ཅན་དོན་ལ་བྱ་བ་ཆུང་ཞེས་པ་སྟེ།

ནི་ཐུན་མོང་མ་ཡིན་པའོ་འདིར་བྱ་བ་པོ་ཐུན་མོང་མ་ཡིན་པ་ལ་སློབ་པ་ནི་སེམས་ཅན་དོན་ལ་བྱ་བ་ཆུང། སེམས་ཅན་གྱི་དོན་བྱེད་རྒྱུ་ཡིན་པ་ཅི་ལ་མ་བྱ་བ། སོ་ཐར་དང་ཐུན་མོང་བ་བཅས་པ་སོགས་ནི་སེམས་ཅན་གྱི་དོན་རང་མ་ཡིན་པ་སྤྱི་དང་ནི་རང་བཞིན་གང་གི་ཡིན་ན་ཡང་ཡང། བཅས་པ་ལ་བསླབ་དགོས་ཀྱི་དང་བྱང་ཆུབ་སེམས་དཔའ་ནི་ཁྱིམ་པ་དང་བྱང་ཆུབ་སེམས་དཔའ་ནི་སོ་ཐར་དང་ཐུན་མོང་བའི་བཅས་རྐྱང་མང་པོ་སྣང་བྱ་བ། སོ་ཐར་དང་ཐུན་མོང་བའི་སྤྱད་རྐྱང། སོ་ཐར་དང་ཐུན་མོང་བའི་བཅས་རྐྱང་དཔེར་ན་སོ་ཐར་དང་ཐུན་མོང་བའི་བཅས་རྐྱང་བཅས་རྐྱང་བྱ་བ་བཅས་རྐྱང་ཟེར་དུས་རྩ་ནས་ཆང་འཐུང་བ་དང་དཔེར་བཞག་ན།

ཞག་བཅུ་དང་སུམ་ཅུ་ལས་ལྷག་པར་འཆང་བ་སོགས་ཀྱི་བཅས་རྐྱང་ལ་ནི་ཉན་ཐོས་དང་མཚུངས་པར་མི་སློབ་པ། དགོས་པ་ལས་མཚུངས་པར་སློབ་ན་ཉེས་བྱས་ཏེ་དེ་ཡང་སེམས་གཉིས་ཀྱིས་དེ་ཡང་སེམས་གཉིས་ཀྱིས། དོན་དང་གང་བ་སྔོན་བྱུང་སེམས་གཉིས་ཀྱིས།

ཉན་ཐོས་བདག། ཉན་ཐོས་བདག། ཉན་ཐོས་བདག་དོན་ལྷུར་ལེན་པ་སྟེ། བདག་འདུལ་བ་ལ་ཞུགས་ཤིང་གཞན་དོན་ལ་མི་ལྟ་བས། གཞན་དོན་ལས་བརྩམས་ཏེ་དོན་ཉུང་ངུ་སོགས་ཀྱིས་གནས་པ། མཛེས་ཀྱི་བྱང་སེམས་ལ་རྣམ་པ་ཐམས་ཅད་དུ་སེམས་ཅན་ཐམས་ཅད་ལ་ཕན་བདེའི་ཕྱིར་དུ་ཞུགས་པས་གཞན་དོན་ལྷུར་ལེན་པ་ལ་གཞན་དོན་ལས་བརྩམས་ཏེ་དོན་ཉུང་བ་སོགས་མི་མཛེས་པའི་ཕྱིར་རོ། དེ་ལ་དོན་ཉུང་བ་ནི་འདོད་པ་དེ་ལ་དོན་ཉུང་བ་ནི་འདོད་པ་ཆུང་བའོ། བྱ་བ་ཉུང་བ་ནི་ཡོ་བྱད་མང་པོ་མི་འཛིན་པའོ། སྙིང་ལས་ཆུང་བ་ནི་འཕགས་པའི་རིགས་ལ་གནས་པ་སྟེ་སྙིང་ལས་ཆུང་བ་ནི་འཕགས་པའི་རིགས་ལ་གནས་པ་སྟེ། དེ་ཡང་ཆོས་གོས་དང་བསོད་སྙོམས་དང་གནས་མལ་ངན་ངོན་ཙམ་གྱིས་ཆོག་ཤེས་པ་དང་སྤོང་བ་དང་བསྒོམ་པ་ལ་དགའ་བ་འཕགས་པའི་རིགས་བཞི་སྟེ། འཕགས་པའི་རིགས་བཞི་སྟེ། བྱང་སེམས་ཀྱིས་ནི་གཞན་དོན་དུ། བྱང་སེམས་ཀྱིས་ནི་གཞན་དོན་དུ། གོས་བརྒྱ་དང་སྟོང་ཡང་ས། སྟོང་ཡང། ཉེ་དུར་མི་འོས་པའི་ཕ་མ་ཉེ་དུར་མི་འོས། ཉེ་དུར་མི་འོང་མི་འོང་བའི་བྲམ་ཟེ་དང་ཁྱིམ་པ་ལས་བཙལ་བར་བྱ་སྟེ་སྦྱིན་པ་པོས། སྐབས་འབྱེད་པ་ཞིག་ཡོད་ན།